དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ། ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གི་གསུང་དང་ཆོས་གཏམ་དང་ན་ཚ་མི་ཡོང་གི། ཧོ། སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི། radio ནང་ནས་མི་མང་ལྷན་རྒྱས། གསན་ཞུ་རོགས་གནང། འདི་ལས་རིམ་འདི། ཆུ་ཚོད་ཕྱེད་ཀ།

མི་མང་རྣམ་པ་ཚོ་འདིའི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

ལྷགས་པ་དང་ཅི་ཐམས་ཅད་དེ་ཡབ་པ་ཡེ་ཤུ་གི་བཟོ་ཁྱོག་རེད་དེ་ནས་ཁྱོད་གི་ཉིན་ལ་མ་ཡ་བྱེད་དགོས་གི་ཡིན་ནོ་ཞེས་ཁྱོད་གི་འགྲོ་སྟངས་ལ་ཉིན་ང་འགྲོ་བའི་སྐབས་ལ་ཁྱོད་གི་རོགས་རམ་གནང་རོགས་གནང་སྨད་ད་ང་དེ་རིང་གི་འདི་ཨ་ས་གི་བ་ནི་ལས་རིམ་ནས་ཞུ་གི་ཡིན་ནོ་ཞེས་ཁྱོད་ཚོ་ཨ་པ་རེད་ཁྱོད་ཚོ་ཕ་མ་རེད་ཁྱོད་ཚོ་གི་འགྲོ་སྟངས་དེ་ང་ཚོ་ལ་གནང་རོགས་གནང་སྨད་ད་ང་མི་མང་ཚང་མ་གི་བར་ལ།

radio ཉན་མཁན་གི་མི་མང་ཚང་མ་ལ་ཡང་ཉིད་འདི་ཚོགས་པ་གི་ཡང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ། ཡ། ད། དེ་རིང་གི་འདི་ལས་རིམ་འདི་མི་མང་ཚང་མ་ལ་ཕུལ་མཁན་གི་འགྲོ་སྟངས་འདི་ཡང་ཅི་མ་ན་འོ་དེ་ཡིན་ནོ་ཞེས་འོ་རང་བཟོས་པའི་གི་ཆོས་རེད། དེ་བཟོས་པའི་གི་ཆོས་དེ་སངས་རྒྱས་གི་ལག་པ་ལ་འོང་གི་ཡོད་དོ་ཞེ། དེ་ནང་ལ་ཅི་མ་སེ་མ་ན་ཤི་དམྱལ་བ་ལ་འགྲོ་ཡས་དང་དེ་ནས་ཡར་ལ་ཤི་དམྱལ་བ་ལ་འགྲོ་ཡས་དང་སངས་རྒྱས་ཞིང་ཁམས་ལ་སླེབས་མཁན་དེ་འོ་ནང་ལ་འོང་གི་ཡོད་དོ་ཞེ། ད་ལྟ་ཚེ་འདི་ལ་ལས་ཀ་གང་གང་བྱེད་མཁན་དེ།

དེ་ནས་ཚེ་ཧ་ལོག་དང་ལྷ་གི་ཞིང་ཁམས་ལ་སླེབས་བྱས་ནས་དཀོན་མཆོག་གི་ཞིང་ཁམས་ལ་སླེབས་བྱས་དང་མ་ལ་འགྲོ་ཡས་མ་འདི་ད་ལྟ་ཚེ་འདི་གི་འོ་རང་གི་ལག་པ་རེད། ཚེ་འདི་ལ་མི་དང་ཧམ་པ་ཧམ་འཇོམས་མ་བེད་པ་བྱས་མི་གི་རྒྱུ་མ་འཕྲོག་པ་བས་མི་གི་འགྲོ་སྟངས་ལ་མ་འཆུགས་པ་ཅིག་བེད་བེད་ཁུག་ན་དེ་ནས་ཨོ་མི་དེ། ཧ་ལོ་ལ་ཆོས་ཀྱི་ལས་ལས་བེད་ནས་དེ་ནས་སངས་རྒྱས་ཀྱི་འགྲོ་སྟངས་ཐམས་ཅད་དེ་བེད་དེ་འགྲོ་ཁུག་ན་ཡང་འོ་མི་དེ་དེ་ནས་ཚེ་ཧ་ལོ་ལ་ཤ་ར་ཡ་ལ་སངས་རྒྱས་ཀྱི་ཞིང་ལ་ཞིང་ཁམས་ལ་སླེབས་དགོས་ཡོད། དེ་སངས་རྒྱས་ཞིང་ཁམས་ལ་སླེབས་པའི་སྐབས་ལ་དེ་ནས་ཁམས་བཟང་པོ་ཡོང་དགོས་ཡོད་དེ་ནས་འདི་དེ་འོ་རང་གི་ཞིང་ཁམས་རེད་ནས། དེ་ནས་ཁོང་ཚོའི་མཉམ་དུ་སྡོད་མྱོང་གི་ཡོད་སྨྲས་ཏེ་བྲིས་ཏེ་ཡོད་དོ་ཅི་དེ་ནས་ཚེ་ཧ་ལོག་གི་ཡ་ལ་འགྲོ་ཡ་སངས་རྒྱས་ཞིང་ཁམས་ལ་འགྲོ་ཡ་དང་མ་ལ་འགྲོ་ཡ་མ་འདི་ད་ལྟའི་གི་ལག་པ་ཡིན་ནོ་ཞེས་དེ་ནས་ཚེ་འདི་ལ་འོ་རང་གི་མི་མང་ཚང་མ་ལ་ཡར་རྒྱས་ཀྱི་འོང་མཁན་གྱི་ལས་ཀ་བེད་དགོས་ཀྱི་ཡོད་དོ་ཅི་དེ་ནས་འོ་རང་གི་སྡིག་པའི་གི་ལས་གང་ལས་བེད་ཆ་མེད་ཆ་སྔ་ཆུང་ཆུ་དྲོད་ན་སྡིག་བཤགས་ཆ།

དེ་ནས་དེའི་སྐབས་ལ་མི་མང་ཚང་མ་ཡང་འདི་གི་འགྲོ་སྟངས་དང་འདི་གི་སྡོད་སྟངས་ཀྱི་ཐོག་ལ་ཕེབས་རོགས་གནང། ང་གི་འདི་ཨ་ས་ལན་དེ་ཡོད་དོ་ཅི་མི་མང་ཚང་མ་དེ་ལས་ཀ་དེ་ཅི་ཐམས་ཅད་དེ་ཚེ་འདི་ལ་རང་འོ་རང་གི་འགྲོ་སྟངས་ཡག་པོ་བེད་ཁུག་ན་ཚེ་ཧ་ལོག་ལ་ཡང་སྐྱིད་པོ་ཡོང་བ་རེད་སྡུག་པོ་ཡོང་བ་མ་རེད་སྨྲས་དེ་ཁོང་ཚོས་གསུངས་གནང་དེ་ཡོད་དོ་ཅི་དེ་ནས

ཡང་ཞུ་གི་ཡིན་ནོ་ཞེས་ཡང་སང་ཉིན་འདིའི་གི་དུས་ཚོད་ནས་འདིའི་སྐབས་ནས་ཡང་མི་མང་ཚང་མའི་གི་བར་ལ་ང་ཡང་འདིའི་གི་འགྲོ་སྟངས་དང་འདི་ལས་ཡག་པོ་འོ་དེ་ཞིག་ཁྱེར་ནས་ཡང་མི་མང་ཚང་མའི་གི་བར་ལ་ང་འོང་གི་ཡིན་ནོ་ཞེས། འདིའི་དུས་ཚོད་གྱི་ཐོག་ལ་མི་མང་ཚང་མ་ཡང་ཉིན་ལྟར་བཞིན་ཁྱེད་ཚོ་མི་མང་ཚང་མ་ལ་ང་འདི་ལས་རིམ་གཉིས་ཚོགས་པའི་གི་ནང་ནས་ཁྱེད་ཚོ་མི་མང་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་འདི་གི་དུས་ཚོད། དེ་གི་སྐབས་ལ་ང་མི་མང་ཚང་མའི་གི་བར་ལ་སླེབས་གི་ཡིན་ནོ་ཞེས་སྨྲས་ཏེ་ང་ཞུ་གི་ཡིན་ནོ། རེ་ཌི་ཡོ་ཉན་མཁན་གི་མི་མང་དེའི་དུས་ཚོད་དེ་གཏམ་དང་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་ཡང་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། ཡང་སང་ཉིན་འདི་གའི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་ཀའི་ས་འདེས་དང་འགྲོ་སྟངས་ཀའི་ས་འདེས་དང་མ་ཡང་གའི་ས་འདེས་ཁྱེར་ནས་ང་འོང་གི་ཡིན་ནོ། ཐུགས་རྗེ་ཆེ། ཡ་ཨ་ས་ཀའི་བ་ནི་རེ་ལྡིའོ་ཚོགས་པའི་གའི་མི་མང་ཚང་མ་ལ་དགོང་བཟང་ཞུ་གི་རེད།

ཁྱེད་ཡག་ནས་དེ་ནས་རང་ལ་མང་པོ་ན་ཟུག་བཙོག་པ་ཞིག་གསོག་དགོས་ཡོད་དེ་ཞིག་ཨོ་ད་ན་ཟུག་མང་པོ་གསོག་མཁན་ཅིག་དུས་ཨོ་དེ་ཞིག་དེ་རེད་བག་མ་རེད་ཨོ་ད་དེ་ལ་རང་གི་སྡོད་ས་དང་རང་གི་ཉལ་ས་འགྲོ་ས་དེ་ཞེ་དྲག་གཙང་མ་ཡོད་ན་དེ་ནས་འདི་ལ་སྐྱོན་གང་ཡང་མི་ཡོང་ཡོད་བ་རེད་མེད་དེ་བའི་བལ་ནང་ལ་གསུངས་ཏེ་ཡོད་བ་རེད་ཨོ་མི་མང་རྣམ་པ་ཚོ་རང་གི་སྡོད་ས་དང་རང་གི། ཟ་ས་འཐུང་ས་དེ་གཙང་མ་ཞེ་དྲག་བཟོ་གི་རེད། ད་རང་གི་ཁྱིམ་ནང་ལས་ཀ་མང་པོ་ལོག་ཟས་བཙོག་པ་དང་བཙོག་པ་ཆུ་བཙོག་པ་དང་ཅི་ཚང་གོ་ཐོན་དགོས་བ། འོ་ད་དེ་དེ་ལ་ཡང་ཁྱིམ་གྱི་རྒྱ་གཅིག་ལ།

གཞན་དང། གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།